རྟག་པར་དེ་ནི་བསམ་གྱི་ཡོད། ངས་དེ་གསར་བ་ངས་དེ་རིང་འདིར་ཟློས་གར་འཁྲབ་གར་ཡོང་བ་ཡང་དང་གསར་བ་དང་གཅིག་དེ་འདྲས་གཅིག་ག་རེ་ཟེར་དགོས་རེད་གཅིག་དེ་འདྲས་བཤད་གར་ཡོང་པ་རྩ་ནས་མེད། ད་གཞས་རེ་བཏང་བ་ཡིན་ན་སྒོ་གསར་བ་རེ་བཏང་གཅིག་གཅིག་གཅིག་གཅིག་གཞས་སྙན་པོ་རེ་སྐད་གདངས་འདྲ་མིན་རེ་དང་འགྱུར་བ་བཏང་གསང་ཡ་ཞོར་རེ་དེ་འདྲ་མ་རེད། ཡང་ཟློས་གར་འཁྲབ་པ་ཡིན་ན་ཡང་གོན་ཆས་འདྲ་མིན་རེ་དམིགས་བསལ་གྱི་གོན་ཆས་གོན་ཡང་གཅིག་བྱས་བྱས་གཅིག་འཁྲབ་པ་ཡོད་དེ་འདྲ་མ་རེད། ད་དེ་རིང་ང་ཚོས་དེ་གནད་དོན་གལ་ཆེན་པོ་ཞུ་བ་གཅིག་ལ་ཡ།

ད་དེ་ཡིན་དུས་ངས་དེ་རིང་འདི་ག་རེ་ཞུ་འདོད་བྱུང་ལབ་པ་ཡིན་ན། དངོས་གནས་གཅིག། ང་དེ་རིང་འདིར་ཡོང་བྱས་དམིགས་བསལ་བ་འདྲ་ཅིག་བཤད་མཁན་མེད། ང་རང་སྔན་མ་འདི་འདྲའི་དྲན་རྒྱུས་དག་པ་བཤད་དུས། སྤྱོད་འཇུག་ནང་ལ་ཡང། སྔོན་ཆད་མ་བྱུང་བ་ཡང་འདིར་བརྗོད་མེད། སྡེབ་སྦྱོར་མཁས་པའང་བདག་ལ་ཡོད་མིན་ཏེ་གསུང་བ་ནང་བཞིན་དུ། དེ་ལ་ངས་དམིགས་བསལ་གསར་བ་བཤད་ཡས་གང་ཞུ་ཡས་གང་མེད། དེ་རིང་གི་གནད་དོན་འདི་ག་རེ་ཡིན་ལབ་པ་ཡིན་ན་གཙོ་བོ་དེ་དོལ་རྒྱལ་དང་འབྲེལ་བའི་སྐོར་ནས། འདི་ངའི་དག་པ་གཅིག།

ཕྱི་ག་བར་ཕེབས་པ་ཡིན་ཏེ་ཡིན་པས་ཡིན་ནས་ད་དངོས་གནས་འདི་འདྲ་གི་མཚན་སྙན་གྲགས། འདིའི་ཨེ་ནི་པའི་མཚན་སྙན་གྲགས་དེ་ད་ག་རྒྱལ་བ་རིན་པོ་ཆེ་ཙམ་གྱི་མཚན་གྱི་རྩེར་མེད་པ། དངོས་གནས་པའི་ད་འདི་གསུང་རྗེས་བསྟན་གྱི་ཐོག་ནས་དངོས་གནས་ད་འདི་འདྲ་གི་ད་མཛད་པ་ཤུགས་ཆེན་བསྐྱང་གི་ཡོད་རེད་བ། དངོས་གནས་པའི་གསུང་རྗེས་བསྟན་གྱི་ཆོ་འཕྲུལ་ཟེར་ད་དངོས་གནས་འདི་འདྲ་གི་ད་འབད་འཛམ་བུ་གླིང་ནང་ད་ཁྱབ་བྱས་དེ་ནི།

མི་སེར་ལག་དམར་བ། ད་དུང་སྔན་མ་ནས་ཞུས་ཙང་མི་བསད་ལག་དམར་བ་ཡིན་པ་ཁྱེད་རང། ཁྱེད་རང་མི་བསད་མཁན་ཅིག་དང་ཁྱེད་རང་མཚན་ཉིད་རྒན་ལགས་བཀྲོངས་མཁན་མཚན་ཉིད་རྒན་ལགས་གི་དེ་འདྲ། ཞབས་ཕྱི་གཉིས་དེ་ཁྱེད་དགེ་ཕྲུག་གཉིས་དེ་ག་འདྲའི་བསད་བ། བསད་ནས་ཁྱེད་རང་ཚོས་ག་འདྲའི་བྱས་སོང། བསད་མཁན་ཁྱེད་རང་ཚོ་ཡིན་པ། ཁྱེད་རང་ཚོ་བང་སྒྲིག་ནས་ཡོད་བ་མི་ཁ་ཤས་ཤིག་ད་ཁྱེད་རང་དང་དེ་ནས་མ་ཆ་ཕྲེང་ཡེ་ཤེས་ད། དོལ་རྒྱལ་འཆི་མེད་ཚེ་རིང་ཟེར་མཁན་ཤར་རྩེ་གི་འཆི་མེད་ད་ཁྱེད་རང་ཚོ་བང་སྒྲིག་ནས་དེ་ནས། ཁ་གསག་དེ་འདྲ་དེ།

རྒྱག་གི་འདུག་བ། འདི་ང་རང་ཚོ་མི་མང་གི་རྩ་བ་ཉིད་ནས་མགོ་འཁོར་གི་མ་རེད། ལྷག་པར་དུ་དེ་རིང་ངའི་བརྙན་འཕྲིན་འདི་ཨ་ནི་བོད་ནང་ལ་ཡང་གཟིགས་མཁན་ཡོད་པ་ཡིན་ན། དངོས་གནས་གཅིག་དེ་ནི། བོད་ནང་ལ་ཡང་གཟིགས་མཁན་ཚོ་གི། ད་ལྷག་པར་དུ་ཁམས་ནང་ལ། ཁམས་ཀྱི་ཕྱོགས་ནས་ད། ད་འདྲ། མང་པོ་ཅིག་གི་ད། ཁམས་ནང་ལ་ཡང་ད་དངོས་གནས་བརྒྱ་བརྒྱ་ཐམ་པ་ཚང་མ་བསྟེན་མཁན་རྩ་བ་ཤུགས་ལྡན་བསྟེན་མཁན་རྩ་བ་ཉིད་ནས་མ་རེད་ཚང་མ། ག་རེ་ག་རེ་ཡོད་རེད་ད་ཁ་ཡོད་མ་ལ་མགོ་མ་ཚུན་བསྟན་དགོས་རེད་ཟེར་བ། འོ་ད་ཁམས་ནང་ལ་ཡོད་མཁན་གྱི་གཞོན་སྐྱེས་དེ་གྲས་དེ་གྲས་དངོས་གནས་དགོངས་པ་བཞེས་བསམ་བློ་ཡག་པོ་བཏང། མི་དེ་ཚོ་གྲས་ཀྱི་ག་རེ་བྱེད་ཀྱི་འདུག་དམའ་འབེབས་ག་འདྲེ་བཤད་ཀྱི་འདུག་ག་རེ་བྱེད་ཀྱི་འདུག་དངོས་གནས་རྒྱལ་བ་རིན་པོ་ཆེ་ལ་གང་ཙམ་ཅིག་ཁ་བཏང་གྱི་འདུག་ཨོ་འོ་འདི་ང་ཚོ་བསམ་བློ་ཡག་པོ་བཏང་བྱས་ཁྱེད་རང་ཚོ་དངོས་གནས་དྲང་གནས་ད་ཅིག་མི་དང་མ་ལྟ་མིའི་རྣམ་དཔྱོད་ཅིག་མིའི་རྣམ་དཔྱོད་དེ་བེད་སྤྱོད་བཏང་བྱས་ཨ་ནི་ཁོ་ཚོའི་ཁ་ལ་མ་ཉན་པ་བྱས་བྱས་དོལ་རྒྱལ་ཟེར་མཁན་དེ་ག་རེ་རེད་དོ། དོལ་རྒྱལ་ཟེར་མཁན་དེ་འབྱུང་ཁུངས་ག་རེ་རེད་དང་ག་འདྲའི་བྱུང་དང། ངོ་བོ་འདི་སྨོན་ལམ་ལོག་པ་ཡིན་པ་རྒྱུ་སྨོན་ལམ་ལོག་པ་ཡིན་པ་དང་དེ་བསྟེན་ན་བོད་བསྟན་པ་ཆབ་སྲིད་ལ་གནོད་གི་ཡོད་པ་འོ་ད་རྩ་བ་འདི་བོད་བསྟན་པ་ཆབ་སྲིད་ལ་གནོད་གི་ཡོད་པ་ཞེས་སངས་རྒྱས་ཀྱི་བསྟན་པ་མེད་པ་བཟོ་གི་ཡོད་པ་འོ་ད་འདི། ང་ཚོ་གི་ཧ་གོ་བ་བྱས་བྱས་དེ་ནི་ང་ཚོ་ད་དོལ་རྒྱལ་འདི་མེད་པ་བཟོ་གི་རེད་ལྷག་པར་དུ་དོལ་རྒྱལ་མེད་པ་ཙམ་དུ་བཟོ་བའི་ཙམ་དུ་མ་ཟད་པའི་དོལ་རྒྱལ་བསྟེན་མཁན་གི་ད། མི་ངན་འདི་གྲས་འདི་ལ་ད་ང་ཚོ་ལན་ཅིག་རྒྱབ་བྱས་ང་ཚོ་ད་མི་འདི་གྲས་འདི་ལ་ད། ང་ཚོ་ལན་ཅིག་སྤྲད་དགོས་རེད་མ་གཏོགས་ཅིག་གིས་མི་དེ་ཚོ་སྤྲད། ཐབས་ཆག།

ཨ་ནི་དོལ་རྒྱལ་འབྱུང་པོ་དེ་དང་ཐུག་འདུག་བ། ད་དོལ་རྒྱལ་འབྱུང་པོ་གིས་ཕར་མགོ་སྐོར་བཏང་ལ་ཚུར་མགོ་སྐོར་བཏང་སྟེ་ཕར་ཁོ་རང་གཉིས་ཀ་ལ་ཕར་ཚུར་གཅིག་གཅིག་ལ་མགོ་སྐོར་བཏང་རེས་བྱས་འདུག་བ། ད་དོལ་རྒྱལ་འབྱུང་པོ་གིས་ད་ཚུར་ད་ནི་བས་ད་སྐུ་མཁྱེན་ང་ལ་ཡང་བསྐང་བ་རྩོམ་རོགས་ཅིག་བཤགས་པ་རྩོམ་རོགས་ཅིག་ཅིག་ཅིག་ཅིག་དེ་ནི་ཚོགས་ཕུལ་རོགས་ཅིག་གཅིག་བྱེད་རོགས་གཉིས་བྱེད་རོགས་བས་ད་ནི་བས་ད་སྲོག་གཏད་བྱེད་རོགས་ཞེས་ད་ག་རེ་བྱུང་འདུག་དངོས་གནས་ང་ཚོ་ཚང་མ་ལོ་དཀའ་ངལ་ད་ག་ཚོད་མྱངས་འདུག་ང་ཚོ། ད་འདི་སུས་བྱས་པ་རེད། དོལ་རྒྱལ་འབྱུང་པོ་འདི་གིས་བྱས་པ་རེད་བ། ད་འབྱུང་པོ་ལག་པ་འཆང་མཁན་འདི་མ་གཏོགས་མི་འདུག་བ། གང་ལྟར་སྐྱབས་རྗེ་ཕ་བོང་ཁ་བདེ་ཆེན་སྙིང་པོ་མཆོག་ལམ་རིང་གི་བསྟན་པའི་བདག་པོ་བསམ་གྱིས་མི་ཁྱབ་པ་དེ་རེད་བ། རེད་དེ།

སྤྱི་ཚོགས་ནང་དེ་ནས་ཕོག་མཁན་དེ་འདྲ་མང་པོ་ཡོང་གི་འདུག་ཨ་དེ་གི་ཁག་ཡོད་མ་རེད་བསམ་གི་འདུག་ངས་དེ་གི་དེ་སྙིང་རྗེ་ད། གོ་ཐོས་ཀྱི། ཅིག་སྔོན་མ་དང་འབྲེལ་བ་བྱུང་ཡོད་ན་རེད་གང་ལྟར་ཅིག་གི་ག་རེ་ཡིན་པ་ཡིན་ནའི་གང་ལྟར་མགོ་མ་ཚོས་པའི་གནས་ཚུལ་ཡིན་པ་ཡིན་ནའི་རེད་སྐད་ཆ་ཁྱད་མཚར་དེ་འདྲ་བཤད་མཁན་མང་པོ་ཡོང་གི་འདུག་ང་ལ་ཡ། བ་དངོས་སུ་བཤད་མཁན་ཡོང་གི་འདུག་རྒྱབ་ནས་བཤད་མཁན་ཡོང་གི་འདུག་དེ་ཡོད་དུས་ང་ལ་ད། རེད། དང་པོ་སྐྱབས་རྗེ་ཕ་བོང་ཁ་བདེ་ཆེན་སྙིང་པོ་འདི་གསང་བ་བསམ་གྱིས་མི་ཁྱབ་པ་རེད། བསམ་གྱིས་མི་ཁྱབ་པ་ཡིན་པ་ཡིན་ནའི་བསམ་གྱིས་མི་ཁྱབ་པ་ཀྱི་རྡོ་རྗེ་འཆང་རེད་ཟེར་ང་ཚོ་མིང་མང་པོ་བཏགས་ཀྱི་ཡོད་རེད། ཡིན་ནའི་འདི་གི་གོ་ལོག་ཞུ་རུ་བཙལ་ཡོད་རེད་ད། ནོར་འཁྲུལ་ཆེན་པོ་བྱས་ཡོད་རེད་ད། ཧང་སང་ཡས་ཀྱི་ནོར་འཁྲུལ་ཆེན་པོ་བྱས་ཡོད་ད་མ་གཞི་ངས་དེ་རིང་འདི་ཆ་ཚང་འདི་ཞུ་གི་མེད་ངས་མ་འོངས་པ་ལ་ད་ག་ལེར་ངས་འདི་གི་བརྙན་འཕྲིན་དེ་མར་ག་ལེ་ག་ལེར་མ་ད་འདིའི་སྐོར་ལ་མ་ཅིག་གནས་ཚུལ་གསལ་བོ་ཅིག་མར་ཞུ་གི་ཡིན་ལོ་རྒྱུས་དེ་མར་བགྲངས་ན་ད་ངས། འགྲིག་འདུག་ཚུལ་མཐུན་འདུག་ཚུལ་མཐུན་ཟེར་ནས་ངས་ད་རིང་པོ་ཟེར་ན་མ་འགྲིག། ཆུ་ཚོད་གཅིག་གཉིས་ནང་ཤོང་ཡ་མ་རེད། དེ་ཡོད་དུས་ངས་དེ་རིང་ཉི་མ་ཉིན་གང་བཤད་ན་བཤད་ཚར་ཡ་གི་མ་རེད་ཤག་དེ་ཡོད་དུས་ངས་དེ་རིང་ད་དེ་འདྲ་ཞིག་ལ་མར་མཚམས་བཞག་གི་ཡིན་རེད་བ། ད་གང་ལྟར། ལྷག་པར་དུ་བོད་ནང་ལ་ཡོད་མཁན་ཚོ་གིས། ད་དེ་རིང་བརྙན་འཕྲིན་དེ་བོད་ནང་ལ་ཟིན་གྱི་ཡོད་ན། གང་ལྟར་ང་ཚོ་དེ་རྒྱ་གར་ལ་ད། ཁྱེད་རང་ཚོ་དངོས་སུ་དེ་བསྡད་ཡོང་བྱས་རྒྱལ་བ་རིན་པོ་ཆེའི་སྐུའི་གྱ་སྟོན་སྲུང་བརྩི་ཞུ་ཐུབ་གི་ཡོད་མ་རེད་ཏེ། ཆུ་ཚོད་འདི་གཅིག་པ་ལ་ད་དངོས་གནས་ང་ཚོ་བོད་ནང་ལ་ཡོད་མཁན་ཚང་མ་ལོག་གིས་ད།

རྡོག་རྩ་གཅིག་སྒྲིལ་བྱས་ཏེ་དོལ་རྒྱལ་དང་འབྲེལ་བ་མེད་པ། དོལ་རྒྱལ་མ་བསྟེན་པ། དོལ་རྒྱལ་བསྟེན་མཁན་དང་འབྲེལ་བ་མེད་པ། དོལ་རྒྱལ་འབྱུང་པོ་འདི་ང་ཚོས་ད་ཚར་གཅོད་ཅིག་ཚར་གཅོད། ཚར་གཅོད་ནས་འདི་མེད་པ་བཟོ་དགོས་ཡ་ད་ང་ཚོས་འདི་གཙང་མ་བཟོས་ན་གཙང་མ་བཟོས་ཅིག་ང་ཚོས་ཨ་ནི་དམ་ཚིག་གཙང་མ་ཡོང་ཡ་གི་ལས་ཀ་ཆགས་ཀྱི་རེད། འདི་མེད་ན། རྩ་བ་ཉིད་ནས་དམ་ཚིག་གཙང་མ་ཟེར་མཁན་དེ་ཡོང་ཡ་མ་རེད། འོ་རྒྱལ་བ་རིན་པོ་ཆེ་གིས་དམ་ཚིག་གཙང་མ་དམ་ཚིག་གཙང་མ་དོལ་རྒྱལ་མ་བསྟེན་མ་བསྟེན་གསུང་དགོས་ཡ་རྒྱུ་མཚན་འདི

ཁོ་ཨ་ནི་རྦད་དེ་སངས་རྒྱས་ཀྱི་བསྟན་པ་མེད་པ་བཟོ་ཡ་རང་བྱེད་དུ་སྐྱེས་པ་རེད་མ་གཏོགས་ཅིག་གཞན་ཁ་མཁན་མ་རེད་དེ་འདྲ་ཡིན་དུས་ད་གང་ལྟར་ཨ་ནི། སྐྱབས་རྗེ་ཕ་བོང་ཁ་བདེ་ཆེན་སྙིང་པོ་མཆོག་དང་དོལ་རྒྱལ་གཉིས་ཀྱིས་ཁ་བསྒྲིགས་ནས་ཞེ་ས་མ་ཞུས་ན་ཁ་བསྒྲིགས་ནས་དེ་ནི། ད། དགའ་ལྡན་ཕོ་བྲང་ལ་ད། ངས་བལྟས་ན་ཁ་ལན་སློག་པ་རེད་བསམ་གི་བ་ད་དེ་འདི་ཆབ་སྲིད་རང་གི་ཐོག་ནས་རེད་ཆོས་ཀྱི་ཐོག་ནས་ཆོས་ཁ་ལ་འཁྱེར་བ་རེད་མ་གཏོགས་ཅིག་གི་འདི་ཆབ་སྲིད་ཁ་ལ་འཁྱེར་ཅིག་གང་ལྟར་དེ་འདྲ་བྱས་པ་ཞིག་ཡིན་པ་འདི་ངས་གསལ་བོ་མཐོང་གི་འདུག་ཡིན་པའི་རྟགས་དེ་ག་རེ་ཟེར་ན།

རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་འདས་རྗེས་ད་ག་རང་བྱུང་འདུག་བ་བྱུང་སོང་ཨ། ད་འདི་གི་དེ་མཐུན་ཡིན་དགོས་འདུག་བ་ད་ཡིན་ངེས་ནས་ཡིན་ནའི་མ་འོངས་པ་ལ་འདི་གི་དེ་ངས་ག་ལེ་ག་ལེ་ད་ངས་མར་འདིར་མར་བཅར་བྱས་གསལ་བཤད་ཞུ་གི་ཡིན། ཡང་ཁ་ཤས་ཀྱིས་ཡང་འདི་འདྲ་ངས་དེ་འདྲ་བཤད་ཅེས་ད་ཁ་ཤས་ཀྱིས། ཁ་སོ་རེད་ཐུགས་ལ། སྤྲོ་བོ་ད་ཡོང་བདོག་ཁ་པོ་མ་རེད་བསམ་གྱི་འདུག་ཡིན་ནའི། ང་རང་ཚོ་གི་སྔོན་བྱུང་གི་ལོ་རྒྱུས་དེ་དངོས། ལོ་རྒྱུས་དངོས་ཡོད་གནས་ཚུལ་དེ་དངོས་ཡོད་ཡིན་པ་དེ་ཤེས་དགོས་རེད་ཧ་གོ་དགོས་རེད། ལྷག་པར་དུ། མ་འོངས་པར་གྱི་གཞོན་སྐྱེས་དེ་ཚོ་གི་ད་དངོས་ཡོད་ང་ཚོ་དངོས་ཡོད་ཀྱི་གནས་ཚུལ་ག་རེ་བྱུང་བ་དེ་ཧ་གོ་དགོས་རེད་བསམ་ནས་ངས་དེ་ཞུ་གི་ཡོད་རེད་བ། ཨ་ནི། ཁ་ཤས་ཀྱི་དེ་ནས་ཅིག་མི་ཁ་ཤས་དེ་ནས་བཤད་རྒྱུ་ཡོད་མ་ཐག་དགའ་གི་མ་རེད་ཟེར་མཁན་ཡོང་གི་འདུག་ངས་དངོས་གནས་ཅིག་ད་མི་དགའ་མ་དགའ་ལ་ངས་ང་ཞེ་དྲག་ཧ་ལས་ཀྱི་མི་འདུག་རེད་བ། མི་རེ་གཉིས་ཀྱི་དགའ་མ་དགའ་ལ་ཡ་བལྟས་བྱས་གདོང་པ་བལྟས་ན་ཨ་ད་ད་ལྟ་བར་དུ་དེ་ནས་བྱུང་བ་རེད་རེད་བ། དེ་ད་ང་ཚོ་རྐུ་མ་ནང་ལ་བཞག་ནས་ཁ་ས། སྒོ་ལྕགས་རྐུ་མ་ནང་ལ་བཞག་ནས་སྒོ་ལྕགས་ཕྱི་ལ་རྒྱབ་བཟོ་འདྲ་ཆགས་སོང་བ་དེ་ད་ང་ཚོ་ང་ཚོ་སྤྱི་ཚོགས་དང་ག་འདྲ་ད་ལྟ་བ་དོལ་རྒྱལ་ག་འདྲ་བྱས་སོང།

ཡིན་ནའི་ཚང་མ་ལོ་ཟླ་དམ་ཚིག་ཐོག་ལྟ་གཅིག་སྒྲིལ་བྱས་བྱེད་དགོས་རེད། འདི་ཞུ་ཡ་ཡིན་གོ་ཐུགས་རྗེ་ཆེ་ད་ངས་ཡ་ས་ཡིན་ན་ཡིན་ག་ལེ་ལྷོད་ལྷོད་ཅིག་མར་བཅར་ཆོག་པ་ཅིག་ཞུ་ཡ་ཡིན་ཐུགས་རྗེ་ཆེ།